བུད་མེད་ན་གཞོན་གྱི་ཁྲོད་དུ་ཏོག་ནད་འགོག་ཁབ་ལ་ཐེ་ཚོམ་ཅན་མང་དག་ཅིག་ཡོད་པར་བརྟེན་འཕྲོད་བསྟེན་སྟངས་འཛིན་པ་ཚོས་འགོག་ཁབ་ཀྱིས་སྐྱེས་ནུས་ལ་གནོད་འཚེ་ཡོད་པའི་གནས་ཚུལ་ལོག་པ་དེ་སེལ་ཆེད་འབད་བརྩོན་གནང་བཞིན་ཡོད་འདུག་དེ་བཞིན New South Wales མངའ་སྡེའི་འཕྲོད་བསྟེན་བློན་ཆེན་མཆོག་གིས་ཏོག་ནད་ཀྱི་རྐྱེན་པས་སྐྱེས་ནུས་ལ་གནོད་འཚེ་བྱུང་རྒྱུའི་ཉེན་ཁ་ཡོད་ཚུལ་ཉེན་བརྡ་བཏང་ཡོད་པ་རེད།

མེལ་སྦོན་ཉམས་ཞིབ་ལྟེ་གནས་ཁང་ལ་གཞིགས་ན་ཨོ་སྟྲེ་ལི་ཡའི་བུད་མེད་ལོ་ན་བཅོ་བརྒྱད་ནས་བཞི་བཅུ་ཞེ་བཞི་བར་ཅན་རྣམས་ཏོག་ནད་འགོག་ཁབ་མི་འདོད་མཁན་ཚད་མཐོ་ཤོས་ཡིན་པ་ཐོན་ཡོད་འདུག་ལྟེ་གནས་ཁང་དེའི་ཉམས་ཞིབ་པ་སློབ་དཔོན Anthony Scott ལགས་ཀྱིས་ཉེ་དུས་སུ་ཏོག་ནད་འགོག་ཁབ་བརྒྱབ་པར་ཐེ་ཚོམ་ཅན་ཇེ་ཉུང་དུ་འགྲོ་བཞིན་ཡོད་པ་ཁོང་གིས་གསུངས་དོན། འདི་ལོའི་སྤྱི་ཟླ་བདུན་པའི་ནང་ཏོག་ནད་འགོག་ཁབ་མི་འདོད་མཁན་བརྒྱ་ཆ་བཞི་བཅུ་ཡོད་པ་ལས་དེ་ད་ཆ་བརྒྱ་ཆ་ཉི་ཤུ་རྩ་ལྔ་ཙམ་ཆགས་ཡོད། དེ་བཞིན་སྤྱིར་བུད་མེད་དང་ལྷག་པར་དུ་ཕྲུ་གུ་སྐྱེ་འདོད་ཡོད་པའི་བུད་མེད་རྣམས་ཀྱི་ཁྲོད་དུ་འགོག་ཁབ་མི་འདོད་མཁན་བརྒྱ་ཆ་ཇེ་ཉུང་དུ་འགྲོ་ཡོད། དེ་ཡང་ཐོག་མར་གནས་ཚུལ་ལོག་པ་དེ་ན་ནིང་ལོའི་ལོ་སྟོད་ལ་བུད་མེད་ཉུང་ཤས་ཤིག་གིས་ནད་འགོག་སྨན་ཁབ་བརྒྱབ་རྗེས་བུད་མེད་ཀྱི་ཟླ་མཚན་ལ་འགྱུར་ལྡོག་འགྲོ་ཡོད་པའི་གནས་ལུགས་བརྗོད་པ་ལས་བྱུང་ཡོད་འདུག་འོན་ཀྱང་འགོག་ཁབ་དེས་སྐྱེས་ནུས་ལ་གནོད་ཀྱི་ཡོད་པའི་གནས་ལུགས་དེ་སྨན་སྦྱོང་མཁས་པ་ཚོས་བདེན་པ་མིན་ཚུལ་འགྲེལ་བརྗོད་བྱས་ཡོད་འདུག་ཨོས་ཏྲེ་ལི་ཡའི་གཞུང་གི་སྨན་ཞབས་དང་ཕྲུ་གུ་སྐྱེས་བསུའི་སྤྱི་ཁྱབ་འགན་འཛིན། Alison McMillan། ལགས་ཀྱིས། གནས་ལུགས་ལོག་པ་དེ་དག་ཏོག་ནད་འགོག་ཁབ་ཀྱིས་དངོས་ཡོད་ཕན་ནུས་ཇི་ལྟར་ཡོད་པར་གོ་ནོར་ཐེབས་པའི་རྐྱེན་གྱིས་བྱུང་བ་ཞིག་ཡིན་ཞེས་ཁོ་མོས་འགྲེལ་བརྗོད་གནང་དོན།

ཡང་ཉེ་ཆར་ཨ་རིའི་ནང་མངལ་ཆགས་པའི་བུད་མེད་སྟོང་ཕྲག་སུམ་ཅུ་སོ་ལྔ་ཙམ་ཞིག་ལ། mRNA། ཞེས་པའི་འགོག་ཁབ་ཀྱིས་མ་དང་ཕྲུ་གུ་གཉིས་ཀའི་བདེ་འཇགས་ལ་གནོད་སྐྱོན་མེད་པ་དང། སྨན་ཁབ་དེའི་རྐྱེན་གྱིས་ཕྲུ་གུ་མངལ་ཤོར་བའི་ཉེན་ཁ་ཆེ་བ་གང་ཡང་མེད་པ་ཐོན་ཡོད། དེར་བརྟེན་ཨོ་སི་ཀྲི་ལི་ཡའི་སྨན་ཁབ་ལམ་སྟོན་ཚོགས་པ། ATAGI། ཡིས། མངལ་ཆགས་པའི་བུད་མེད་རྣམས་ལ་རིམ་པ་གང་ཡིན་མིན་ལ་མ་ལྟོས་པར་འགོག་ཁབ་བརྒྱབ་པར་ལམ་སྟོན་བྱས་ཡོད་པ་རེད། ཡང Alison McMillan ལགས་ཀྱིས། ལྷག་པར་དུ་མངལ་ཆགས་པའི་བུད་མེད་རྣམས་ཏོག་ནད་ཀྱི་ཉེན་ཁ་ཚབས་ཆེ་བ་ཡོད་པའི་སྡེ་ཚན་ཡིན་པས་ཏོག་ནད་ལས་འགོག་སྲུང་བྱེད་དགོས་པ་ཡིན་ཞེས་ཁོང་མོས་གསུངས་དོན། And the reason for that is because we know.
ང་ཚོས་རྒྱལ་སྤྱིའི་ནང་ཡོད་པའི་གནས་ལུགས་ལ་གཞིགས་ན། མངལ་ཆགས་པའི་བུད་མེད་རྣམས་ལ་ཏོག་ནད་ཕོག་པ་ཡིན་ཚེ་ནད་རྟགས་ཚབས་ཆེ་བ་དང་ཉེན་ཁ་དེ་བས་ཆེ་བ་ཡོད་པ་སྤྱི་ཡོངས་ཡིན། ཡང IVF Australia ཞེས་པའི་སྤྱི་ཁྱབ་འགན་འཛིན་དང་སློབ་དཔོན Peter Illingworth ལགས་ཀྱིས་སྐྱེས་ནུས་རོགས་སྐྱོར་ཆེད་ཡོང་མཁན་རྣམས་ལ་ཏོག་ནད་འགོག་ཁབ་བརྒྱབ་པར་ལམ་སྟོན་བྱེད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན།
I say to my patient you do not want to end up ངས་ཁོང་ཚོར་སྔ་ས་ནས་སྨན་ཁབ་རྒྱག་ན་རྗེས་སུ་སྨན་ཁང་ནང་དབུགས་གཏོང་བར་ཡོ་བྱད་ཀྱི་རོགས་འདེགས་དགོས་པའི་གནས་སྟངས་ལས་གཡོལ་ཆོག་པ་དང། མངལ་ཆགས་སྐབས་ཏོག་ནད་ཚབས་ཆེན་ན་བའི་ཉེན་ཁ་དེ་བས་ཆེ་བ་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད། དེ་བཞིན་ཁོང་གི་ཉམས་ཞིབ་ལ་ལྟར་ན་མངལ་ཆགས་པའི་བུད་མེད་ཞིག་ཏོག་ནད་ན་བ་ཡིན་ཚེ་དེའི་རྐྱེན་གྱིས་ཟླ་བ་མ་ཚང་གོང་ལ་སྐྱེ་ཟུག་འགོ་བཙུགས་པ་དང།

ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་འགོག་ཁབ་རྒྱག་མཁན་མི་འབོར་བརྒྱ་ཆ་ཇེ་མང་དུ་འགྲོ་བཞིན་ཡོད་ཀྱང་འགོག་ཁབ་རྒྱག་འདོད་མེད་པའི་མི་བརྒྱ་ཆ་ཉི་ཤུ་ཙམ་ཡོད་འདུག་པ་དེ་ལས་བརྒྱ་ཆ་བཅུ་ཙམ་ཞིག་སྨན་ཁབ་ལ་མཐའ་གཅིག་ཏུ་ཁ་གཏད་བྱེད་མཁན་ཡིན་པ་དེ་དག་མང་ཆེ་ཤོས་ཤིག New South Wales མངའ་སྡེ་ནང་ཡོད་པས་སློབ་དཔོན Anthony Scott ལགས་ཀྱིས་གསུངས་དོན།